གཟའ་འཁོར་འདིའི་ལེ་ཚན་ནང་ཨོ་སི་ཀྲི་ལི་ཡའི་ནང་ནད་འགོག་སྨན་ཁབ་བརྒྱབ་ཚུལ་སྐོར་ངོ་སྤྲོད་ཞུ་རྒྱུ་ཡིན། སྤྱིར་ནད་འགོག་སྨན་ཁབ་བརྒྱབ་པ་ཡིན་ན་རང་གཞན་གཉིས་ཀ་ལ་ཕན་ཐོགས་ཡོད། ལྷག་པར་དུ་འགོས་ནད་ཁག་མ་ཁྱབ་པའི་ཆེད་འཕྲོད་བསྟེན་གནད་དོན་ཐོག་འགན་འཛིན་མཁན་རྣམས་ཀྱིས་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ནང་མི་ཚང་མར་ནད་འགོག་སྨན་ཁབ་བརྒྱབ་པར་ཡང་ཡང་སྐུལ་འདེད་བྱེད་བཞིན་ཡོད། འོན་ཀྱང། ད་ལྟའི་ཆར་ཨོ་སྟྲེ་ལི་ཡའི་ནང་ནད་འགོག་སྨན་ཁབ་རྒྱག་མཁན་གྱི་མིའི་གྲངས་ཚད་དེ་རྒྱལ་སྤྱིའི་ནང་དགོས་པའི་ཚད་ལས་ཉུང་བ་ཡིན་འདུག World Health Organization སྟེ། རྒྱལ་སྤྱིའི་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ནད་འགོག་སྨན་ཁབ་བརྒྱབ་ཚད་དེ་མི་གྲངས་ཁྱོན་བསྡོམས་བརྒྱ་ཆ་དགུ་བཅུ་གོ་ལྔ་ལས་མང་བ་ཡོད་ན་རྒྱལ་ཁབ་དེའི་ནང་འགོས་ནད་མེད་པ་བཟོ་ཐུབ་ཀྱི་རེད་ཅེས་གསུངས་ཡོད། Australian Childhood Immunisation Register། སྟེ། ཨོ་སི་ཀྲི་ལི་ཡའི་ཕྲུ་གུར་སྨན་ཁབ་བརྒྱབ་པའི་ཐོ་གཞུང་ལ་གཞིགས་ན། ཕྲུ་གུ་བརྒྱ་ཆ་དགུ་བཅུ་གོ་གསུམ་ཙམ་ལ་སྨན་ཁབ་ཆ་ཚང་བརྒྱབ་ཟིན་པ་ཡིན་འདུག་ཡིན་ནའང། ཨོ་སི་ཀྲི་ལི་ཡའི་མངའ་སྡེ་སོ་སོའི་ནང་ནད་འགོག་སྨན་ཁབ་བརྒྱབ་ཚུལ་གྱི་སྒྲིག་ཁྲིམས་མི་འདྲ་བ་ཡོད། དཔེར་ན། ཨོ་སྟྲེ་ལི་ཡའི་མངའ་སྡེ་དྲུག་ལས། ACT། ནང་སྨན་ཁབ་བརྒྱབ་ཚད་མཐོ་ཤོས་ཡིན་འདུག་སིད་ནིའི་གཙུག་ལག་སློབ་གཉེར་ཁང་གི་སྤྱི་པའི་འཕྲོད་བསྟེན་གྱི་དགེ་རྒན་ཆེན་མོ་ཇུ་ལི་ལིས་ལགས་ཀྱིས་གསུངས་དོན། ཨོ་སྟྲེ་ལི་ཡའི་ས་ཁུལ་འགའ་ཤས་ནང།

ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་ཕྲུ་གུ་ལོ་ན་ཉི་ཤུ་མན་ལ་ནད་འགོག་སྨན་ཁབ་བཙུགས་པར་རིན་མེད་ཡིན། ཡང་ཇུ་ལི་ལགས་ཀྱིས། ཁྱེད་རང་སོ་སོའི་ནམ་རྒྱུན་བསྟེན་གཏུག་བྱེད་སའི་སྨན་པ་དང་ཡང་ན་སོ་སོའི་ཉེ་འཁོར་ལ་ཡོད་པའི་སྨན་ཁང་ལས་ནད་འགོག་སྨན་ཁབ་བརྒྱབ་ཆོག།
སྨན་ཁང་འགའ་ཤས་ནང་སྨན་ཁབ་བརྒྱབ་པར་དངུལ་སྤྲོད་དགོས་སྲིད་པ་རེད། དེ་འདྲ་སོང་ཙང་ཁྱེད་རང་སྔ་ས་ནས་འབྲེལ་ཡོད་སྨན་ཁང་དང་སྨན་པ་ལ་ཐད་ཀར་ཁ་པར་ཐོག་བཀའ་འདྲི་ཞུ་དགོས་པ་ཡིན། ཕྲུ་གུ་ཙམ་མིན་པར་མི་རྒན་རྣམས་ཀྱང་ནད་འགོག་སྨན་ཁབ་ངེས་པར་དུ་དུས་ཐོག་ལ་རྒྱག་དགོས་པ་ཡིན། ན་ཚ་འགའ་ཤས་ཕྱིའི་རྒྱལ་ཁབ་ལ་འགྲིམ་འགྲུལ་བྱེད་སྐབས་འགོས་ཀྱི་ཡོད་ཅེས་ཁོང་གིས།

ཁོས་ན་ཚ་དེ་འཁྱེར་ཡོང་ནས་མི་གཞན་ལ་འགོས་པའི་ཉེན་ཁ་ཡོད། བྱས་ཙང། ཚང་མས་རྒྱལ་ཁབ་ཕྱི་ལ་བསྐྱོད་ནས་ཕྱིར་ལོག་སྐབས་ཚ་བ་འབར་བ་དང། ཐོར་བ་སིབ་སིབ་དོན་པ་སོགས་བྱུང་ན། གང་མགྱོགས་རང་ཉིད་ཀྱི་སྨན་པ་ལ་ཛ་དྲག་གི་སྙན་སེང་ཞུ་དགོས་པ་ཡིན། དེ་མིན་ན་ཁྱེད་ཀྱིས་ནད་དེ་མི་གཞན་ལ་འགོས་ནས་ཛ་དྲག་གི་གནས་སྟངས་ཤིག་ཆགས་ཀྱི་རེད། ཇུ་ལི་ལགས་ཀྱིས་ཁྱེད་རང་ཕྱིའི་རྒྱལ་ཁབ་ལ་འགྲིམ་འགྲུལ་མ་བྱེད་གོང་ལ་ཟླ་བ་གཅིག་གཉིས་ནང་ཚུད་ནད་འགོག་སྨན་ཁབ་ཆ་ཚང་བ་བརྒྱབ་དགོས་ཞེས་གསུངས། ཕ་མ་ཚོས་ཕྲུ་གུ་རྣམས་ལ་རྒྱལ་ཁབ་ཀྱི་ཁྲིམས་ལྟར་སྨན་ཁབ་ཏག་ཏག་བརྒྱབ་ཐུབ་པར་འགན་འཁུར་བླང་དགོས་པ་ཡིན། དེ་མིན་ན་དངུལ་གྱི་ཉེས་ཆད་འཕོག་ངེས་རེད་ཅེས་ཇུ་ལི་ལགས་ཀྱིས་གསུངས་དོན། ཨོ་སི་ཊོ་ལི་ཡའི་ནང་ཕ་མ་ཚོར་རང་ཉིད་ཀྱི་ཕྲུ་གུ་ལ་ནད་འགོག་སྨན་ཁབ་ཆ་ཚང་བརྒྱབ་མིན་དེ་གདམ་ག་བྱེད་ཆོག་པ་རེད། འོན་ཀྱང། གལ་སྲིད་དགོས་མཁོའི་སྨན་ཁབ་ཆ་ཚང་མ་བརྒྱབ་ན། དངུལ་གྱི་ཆད་པ་ཡོད། དེ་བཞིན་ཕ་མ་ཚོ་ལ་དམིགས་པའི Centrelink ལས་སྐྱོབ་གསོ་དང་ཟུར་ཕོགས་ཀྱི་ཐོབ་ཐང་གནང་མི་ཆོག་པ་ཡིན། Victoria མངའ་སྡེ་ནང་ཕྲུ་གུ་རྣམས་བུ་བཅོལ་ཁང་དང་སྔོན་འགྲོའི་སློབ་གྲྭར་མ་བཅུག་སྔོན། ངེས་པར་དུ་ནད་འགོག་སྨན་ཁབ་ཆ་ཚང་བརྒྱབ་ཟིན་པ་དགོས། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ཟླ་བ་དྲུག་པའི་ཚེས་གཅིག་ནས་བཟུང་ནད་འགོག་སྨན་ཁབ་བརྒྱབ་པའི་དུས་ཡུན་བརྒལ་ཚར་བའི་ཕྲུ་གུ་ཚོར་སྨན་ཁབ་བརྒྱབ་ན། དོ་བདག་སྨན་པ་དང་སྨན་ཁང་ཚོར་གཞུང་གི་ངོས་ནས་སྐུལ་འདེད་དངུལ་གནང་ངེས་རེད། National Immunization Center Research and Surveillance། ཀྱི་འགོ་འཛིན Peter McIntyre ལགས་ཀྱིས། ཨིན་སྐད་མི་ཤེས་པའི་མི་ཚོགས་ནང་སྐད་ཡིག་གི་འགོག་རྐྱེན་ལ་བརྟེན་ནས་ནད་འགོག་སྨན་ཁབ་བརྒྱབ་པར་དཀའ་ངལ་འཕྲད་བཞིན་ཡོད་ཅེས་གསུངས།
མི་རིགས་དང་སྐད་རིགས་སྣ་འཛོམས་ཀྱི་མི་ཚོགས་གནས་གཞི་ཡོད་པའི་ས་ཁུལ་ཁག་ནང་ལྷག་པར་དུ་སྨན་ཁབ་དུས་ཐོག་ལ་རྒྱག་མཁན་ཉུང་ཉུང་ཡིན་འདུག་ངའི་བསམ་པར་ཁོ་ཚོར་སྨན་ཁབ་རྒྱག་འདོད་མེད་པའི་རྐྱེན་རེད་བསམ་གྱི་མི་འདུག་དེ་ཡང་ཁོ་ཚོའི་ཉིན་རེའི་འཚོ་ཐབས་ཀྱི་དཀའ་ངལ་ཡོད་པས་འཕྲོད་བསྟེན་གྱི་མཐུན་རྐྱེན་རྣམས་བླངས་མ་ཐུབ་པའི་རྐྱེན་རེད་བསམ་གྱི་འདུག McIntyre ལགས་ཀྱིས་འཕྲོད་བསྟེན་ཞབས་ཞུའི་མཐུན་རྐྱེན་དང་ལམ་སྟོན་བརྒྱུད་མི་རིགས་སྣ་འཛོམས་ཀྱི་ཚོགས་སྡེ་ཁག་གི་ནང་ནད་འགོག་སྨན་ཁབ་ལ་ལྟ་ཚུལ་འགྱུར་བ་གཏོང་ཐུབ་ཀྱི་རེད་ཅེས་གསུངས། མཁས་པས་ཉམས་ཞིབ་བྱས་པའི་བརྒྱུད། ལྷོ་ཤར་ཨེ་ཤེ་ཡའི་ས་ཁུལ་ནས་ཡིན་པའི་མི་མང་པོར Hepatitis B སྟེ། མཆིན་ནད། ཁྱབ་ཆེན་པོ་ཡོད་པ་ཐོན་ཡོད། དེ་འདྲ་སོང་ཙང་ཁོ་ཚོར་མཆིན་ནད་ཀྱི་སྐོར་གོ་རྟོགས་སྤེལ་བ་གང་ཞིག་ལ། ནད་དེ་སྔོན་འགོག་བྱེད་ཆེད་སྨན་ཁབ་རིམ་པ་ག་ཚོད་རྒྱག་དགོས་པ་ཡང་ལམ་སྟོན་བྱེད་རྒྱུ་གལ་འགངས་ཤིན་ཏུ་ཆེན་པོ་ཡིན། གཞིས་སྤོ་བ་དེ་དག་ལ་མཐུན་འགྱུར་གནང་མཁན་གྱི་འཕྲོད་བསྟེན་ཞབས་ཞུ་ཁང་དང་འབྲེལ་བ་བཟང་པོ་བསྐྲུན་དགོས་པ་ཡིན། ཨོ་སི་ཀྲི་ལི་ཡའི་གཞུང་གིས་ཕྲུ་གུ་ཚོའི་ནད་འགོག་སྨན་ཁབ་ཀྱི་ཐོ་དེབ་ཉར་གྱི་ཡོད་པས་ཁྱེད་ཀྱིས་ཐོ་དེ Medicare བརྒྱུད་དྲ་རྒྱའི་ཐོག་བལྟ་ཆོག། Julie ལགས་ཀྱིས་མི་ཚང་མས་རང་ཉིད་ཀྱི་སྨན་ཁབ་བརྒྱབ་པའི་བརྒྱུད་རིམ་ཉར་དགོས་ཞེས་གསུངས།
ཁྱེད་རང་དེ་སྔོན་ནད་འགོག་སྨན་ཁབ་ག་རེ་བརྒྱབ་མིན་ཤེས་ཀྱི་མེད་ན་ཁག་པོ་ཆགས་པ་རེད། དེ་འདྲ་སོང་ཙང་ཁྱེད་རང་སྨན་ཁབ་འཕར་མ་བརྒྱབ་དགོས་པ་ཡང་ཡོང་སྲིད། སྨན་ཁབ་འཕར་མ་བརྒྱབ་པ་ལ་སྐྱོན་གང་ཡང་མེད། སྨན་ཁབ་འགའ་ཤས་ལ་ཞོར་སྐྱོན་ཡོད་སྲིད་ཀྱང་དེ་ནི། གནས་ཚུལ་ཉུང་ཤས་ཤིག་རེད། ཁྱེད་རང National Immunization Program སྟེ་རྒྱལ་ཡོངས་སྨན་ཁབ་ཀྱི་སྒྲིག་འཛུགས་སྐོར་རང་ཉིད་ཀྱི་ཉེ་འཁོར་དུ་ཡོད་པའི་འཕྲོད་བསྟེན་ཁང་དང་སྨན་པ་སོགས་ལས་ཤེས་རྟོགས་བྱེད་དགོས།
on those websites that belong to the གཞུང་གི་འཕྲོད་བསྟེན་ལྷན་ཁང་གི་དྲ་ཚིགས་སྟེང་ནད་འགོག་སྨན་ཁབ་སྐོར་གྱི་གནས་ཚུལ་ཁག་སྐད་རིགས་འདྲ་མིན་ལ་ཕབ་སྒྱུར་བྱས་ཡོད་པས། ཨིན་སྐད་མི་ཤེས་མཁན་རྣམས་ལ་རང་ཉིད་ཀྱི་ཕྲུ་གུ་ཚོར་ནད་འགོག་སྨན་ཁབ་གང་རྒྱག་དགོས་པའི་གནས་ཚུལ་ཞིབ་ཕྲ་བཀོད་ཡོད། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ།
ས་བཀྲ་ནི་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་ཡོད་པ་རེད།